གསན་མཁན་རྣམ་པ་བདེ་མོ་ཡིན་ན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཁག་ད་ལྟ་འགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་སུམ་ཅུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་རེས་གཟའ་མིག་དམར་རེད་ཕྱི་ནས་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་གསར་འགྱུར་བྱ་རྒྱུ་ཡིན།

དགའ་ལྡན་ཕོ་བྲང་གཞུང་དང་འབྲེལ་ཡོད་ཀྱི་ལོ་རྒྱུས་ཁག་ཅིག་གི་ཚན་པ་གཉིས་པ་སོག་པོ་ཇུན་གར་གྱི་དབང་བསྒྱུར་སྐོར་ངོ་སྤྲོད་བྱས་པ་ཞིག་དང་བཅས་དེ་རིང་གི་ལས་རིམ་ཁག་གསན་རོགས་གནང། གསན་མཁན་རྣམ་པ་ད་སྔོན་ན་དེ་རིང་གི་གསར་འགྱུར་བྱ་རྒྱུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ཏུ་ཞབས་སོར་བདེ་བར་འཁོད་ཡོད་པ་རེད།

ཕེབས་བསུ་གཟབ་རྒྱས་བྱས་ཡོད་ལ་ཕེབས་བསུ་དེར་སྒང་ཏོག་སྒོར་གཞས་ཚོགས་པའི་ཚོགས་མི་ཡོངས་ནས་སོ་སོའི་རིག་གཞུང་གི་ཆས་གོས་ལེགས་པར་གྱོན་ཏེ་ཕེབས་ལམ་གཡས་གཡོན་དུ་གཞས་སྣ་འཁྲབ་སྟོན་གྱིས་གླུ་གར་གྱི་མཆོད་པ་འབུལ་གནང་སྐབས་སྒང་ཏོག་སྒོར་གཞས་ཚོགས་པའི་ཚོགས་གཙོ་བསྟན་འཛིན་ལགས་ཀྱིས། སྒོར་གཞས་འདི་ལ་ང་ཚོའི་ཚོགས་མི་བརྒྱ་ར་བཅུ་གསུམ་གོ་སྒྲིག་གནང་དོན་ནི། གོང་ས་མཆོག་གི་དགུང་ལོ་བརྒྱ་ར་བཅུ་གསུམ་ལྷག་སྐུ་འཚོ་བཞུགས་ཡོང་བའི་རྟེན་འབྲེལ་མཚོན་ཆེད་དུ་ཡིན་ཞེས་འགྲེལ་བརྗོད་གནང་གི་འདུག།
སྐལ་པ་བཟང་པོ་བསོད་ནམས་ཆེན་མོ་ཞེ་པོ་ཅིག་ད་སོ་སོའི་སེམས་ལ་བསམ་པ་དེ་དེ་རིང་ང་ཚོས་ཞབས་བྲོ་ཕུལ་ཡོད་ཅིག་ད་ལྟ་བར་དུ་ང་ཚོ་ལོ་གཅིག་རྩེ་གཅིག་སྤྱང་གཅིག་གིས་སྒོར་གཞས་ཚོགས་པ་བཙུགས་ནས་ལོ་གཅིག་ལྷག་ཙམ་འགྲོ་གི་ཡོད་རེད་ད་ལྟའི་ཁ་ཚ་ལ་ང་ཚོ་ཚོགས་མི་བརྒྱ་དང་སུམ་ཅུ་དག་ཙི་བརྗེ་བ་རེད་དེ་རིང་ང་ཚོ་འཁྲབ་མཁན་དེ་ལ་མི་བརྒྱ་དང་བཅུ་གསུམ་གྱིས་གྲ་སྒྲིག་ཞུས་ཡོད་རེད་ཡང་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་དད་ལྡན་པ་ཁག་ཅིག་ལ་ད་རེས་གོང་ས་མཆོག་སྐུ་དངོས་སུ་འབྲས་ལྗོངས་ནང་ཞབས་སོར་འཁོད་པ་དང་ཁོང་གི་གསེར་ཞལ་མཇལ་རྒྱུའི་སྐལ་བཟང་གི་གོ་སྐབས་ཐོབ་པར་དགའ་ཚོར་ཇི་ཙམ་བྱུང་བའི་སྐོར་བཅར་འདྲི་བྱས་པར་རང་ལོ་བརྒྱད་ཅུ་གྱ་གཉིས་སོན་པའི་བགྲེས་སོང་བཀྲ་ཤིས་ལྷག་པ་ལགས་ཀྱིས་དགའ་དད་བརྗོད་མི་ཤེས་པ་བྱུང་ཟེར། ལའང་ལ་སེམས་པ་སྐྱིད་པོ། དེ་ནས་ད་ནས་ད་མི་རྒན་གོག་རེད་ལ་ས་གནས་ལ་ཕེབས་པ་དེ་ལ་ཚང་མ་ལ་ཡ།
ས་གནས་ཡུལ་མི་དད་ལྡན་པ།

གཞན་ཡང་སྒང་ཏོག་ས་གནས་བུད་མེད་ཚོགས་པའི་ཚོགས་གཞོན་རིག་འཛིན་ལགས་ཀྱིས་གསུངས་ན། འབྲས་ལྗོངས་མངའ་སྡེའི་གཞུང་གིས་ད་རེས་གོང་ས་མཆོག་ས་གནས་སུ་གདན་ཞུ་བྱས་པར་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་ལ་བོད་མི་ཡོངས་ཀྱི་ཚབ་བྱས་ཏེ་ཐུགས་རྗེ་ཆེ་ཞེས་གསུངས། སྔོན་མའི་འཆར་གཞི་ལྟར་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཁ་སྔོན་གྱི་ཕྱི་ཟླ་བཅུ་བའི་ནང་འབྲས་ལྗོངས་སུ་ཆིབས་བསྒྱུར་གྱི་བྱེད་སྟངས་གནང་ཡོད་ན་ཡང་འབྲས་ལྗོངས་ནང་གློ་བུར་དུ་ཆུ་ལོག་བྱུང་བའི་རྐྱེན་གྱིས་མགོན་པོ་མཆོག་གི་མཛད་འཆར་ལ་འགྱུར་བ་ཕྱིན་ཏེ། ཟླ་བ་འདིའི་ཚེས་བཅུ་གཅིག་ནས་བཅུ་བཞི་བར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་སུ་བཞུགས་ཞག་མཛད་རྒྱུ་དང་ད་རེས་གོང་ས་མཆོག་གིས་འབྲས་ལྗོངས་ཀྱི་མཛད་འཆར་ལྟར་ན། ཚེས་བཅུ་གཉིས་ཉིན་སྒང་ཏོག་གི་དཔལ་འབྱོར་རྩེད་ཐང་དུ་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་དད་ལྡན་མང་ཚོགས་ལ་རྒྱལ་སྲས་ལག་ལེན་སོ་བདུན་མའི་སྒོ་ནས་ཆོས་འབྲེལ་གསུང་ཆོས་སྩལ་གནང་མཛད་རྒྱུ་དང་ཚེས་བཅུ་གསུམ་ཉིན་འབྲས་ལྗོངས་མངའ་སྡེ་གཞུང་ནས་ཉིན་གུང་གི་ལྗགས་སྨིན་གསོལ་ཚིགས་འདེགས་འབུལ་ཞུ་རྒྱུ་དང་དེ་ནས་ཚེས་བཅུ་བཞི་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་ནུབ་སྦང་གྷལ་གྱི་མངའ་སྡེའི་ས་ལུ་སྒ་རའི་ནང་གི་དཔལ་ལྡན་སྲད་རྒྱུད་གྲྭ་ཚང་ནས་ཇི་ལྟར་གསོལ་འདེབས་ཞུ་བ་ལྟར་བྱང་སེམས་འབོགས་ཆོག་གི་སྒོ་ནས་ཆོས་འབྲེལ་སྐྱོང་གནང་མཛད་རྒྱུ་བཅས་ཀྱི་མཛད་འཆར་ཡོད་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ད་རེས་ཀྱི་འབྲས་ལྗོངས་ནང་གི་ཆིབས་བསྒྱུར་འདི་ནི་མངའ་སྡེ་གཞུང་གི་ཐོག་ནས་གདན་ཞུའི་གསོལ་འདེབས་ཞུ་བ་ཞིག་རེད། ཧི་མ་ལ་ཡའི་དུས་སྟོན་ཐེངས་ཉི་ཤུ་རྩ་བདུན་པའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་འཕགས་བོད་འབྲེལ་ལམ་གཏིང་ཟབ་རྒྱུན་གནས་གོང་འཕེལ་ཐད་རེ་བ་ཆེན་པོ་ཡོད་པ་གསུངས་འདུག་ཟླ་བཅུ་གཉིས་པའི་ཚེས་བཅུ་དེ་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་འཛམ་གླིང་ནང་སྙན་གྲགས་ཆེ་བའི་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་དེ་ལོ་ཧྲིལ་བོ་སུམ་ཅུ་སོ་བཞི་འཁོར་བའི་དུས་ཚིགས་ཁྱད་པར་ཅན་གྱི་ཉིན་མོ་དང་བསྟུན་འཕགས་བོད་མཛའ་འབྲེལ་ཚོགས་པའི་གོ་སྒྲིག་འོག་བོད་ཀྱི་ཟློས་གར་ཁང་དུ་ཉིན་གྲངས་གཉིས་རིང་གི་ཧི་མ་ལ་ཡའི་དུས་སྟོན་ཐེངས་ཉི་ཤུ་རྩ་བདུན་པ་དེ་དབུ་འཛུགས་གནང་བའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དམིགས་བསལ་སྐུ་མགྲོན་དུ་ཕེབས་པ་དང་དེ་ཡང་སྐུ་མགྲོན་གཙོ་བོར་ཧི་མ་ཅལ་མངའ་སྡེའི་གྲོས་ཚོགས་འཐུས་མི་སྐུ་ཞབས Raghubir Singh Bali མཆོག་རྡ་ས་གྲོང་སྡེའི་སྤྱི་ཁྱབ་ལྕམ་སྐུ Neenu Sharma མཆོག་རྡ་ས་འཕགས་བོད་མཛའ་འབྲེལ་ཚོགས་པའི་ཚོགས་གཙོ་སོགས་དེ་བཞིན་རྡ་ས་ས་གནས་འགོ་འཛིན་དང་དེ་བཞིན་གཞུང་དང་གཞུང་ཁོངས་མིན་པའི་མི་སྣ་ཁག་མཉམ་འཛོམས་ཐོག་མཛད་སྒོ་དབུ་འབྱེད་གནང་ཡོད་པའི་ཐོག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་འཚམས་འདྲི་དང་འབྲེལ་བའི་གསུང་བཤད་གནང་བའི་སྙིང་དོན་དུ། རྡ་རམ་ས་ལའི་ཡུལ་མི་དང་བོད་མི་ཚོ་མཉམ་འཛོམས་ཀྱིས་སོ་སོའི་སྒྱུ་རྩལ་གྱི་རྣམ་པ་འདྲ་མིན་ལམ་ནས་རིག་གཞུང་བརྗེ་རེས་ཀྱིས་ཐུན་མོང་གི་སྒྲུབ་པའི་དུས་སྟོན་འདིའི་གལ་གནད་སྐོར་གསུངས་ཏེ་མི་མང་ལ་རྒྱ་གར་དང་བོད་ཀྱི་བར་དུས་རབས་འགའ་ཤས་ནས་བྱུང་བའི་གནའ་བོའི་བྱུང་རིམ་སྐོར་ངོ་སྤྲོད་གནང་ཞིང། ཡང་དམངས་གཙོའི་ལམ་ནས་འོས་འདེམས་བྱས་པའི་སྲིད་སྐྱོང་མཆོག་གིས་མུ་མཐུད་དུ་རྒྱ་གར་ནས་བོད་ཀྱི་སྐད་ཡིག་གསར་བརྗེ་དང། ནང་ཆོས་བོད་དུ་དར་བ་ནས་བཟུང་རྒྱ་གར་འཕགས་པའི་ཡུལ་གྱི་འབྲེལ་ལམ་དེ་གལ་གནད་ཆགས་པ་མ་ཟད་ང་ཚོའི་རིག་གཞུང་དེ་རྒྱ་གར་གྱི་བློ་གྲོས་ཀྱི་རྩལ་ལས་བྱུང་བའི་རིན་ཆེན་བང་མཛོད་ཀྱི་ཆ་ཤས་ཤིག་ཆགས་པར་སྤོབས་པ་སྐྱེ་གཞིར་གྱུར་ཡོད་པ་སོགས་ནན་གསུངས་གནང་འདུག། དེ་བཞིན་སྲིད་སྐྱོང་མཆོག་གིས་མུ་མཐུད་དུ་འཕགས་བོད་མཛའ་འབྲེལ་ཚོགས་པས་ལོ་ལྟར་མཛད་སྒོ་འདི་ལྟ་བུ་གོ་སྒྲིག་གནང་བར་རྗེས་སུ་ཡི་རངས་ཞུ་བ་དང་ཆབས་ཅིག་དེང་སང་རྒྱ་གར་མི་མང་རྣམས་ནས་ཀྱང་བོད་དོན་ཐོག་དོ་སྣང་དང་རྒྱབ་སྐྱོར་གནང་བར་བཀའ་དྲིན་ཆེ་ཞུ་བ་དང་འབྲེལ་སྲིད་སྐྱོང་མཆོག་གིས་ད་ལྟའི་བོད་ནང་གི་ཛ་དྲག་ཀྱི་གནས་སྟངས་སྐོར་དང་འབྲེལ་རྒྱ་ནག་གཞུང་གིས་འཛིན་སྐྱོང་བྱེད་ཚུལ་དེ་རྩོམ་པ་པོ George Orwell ལགས་ཀྱིས་བརྩམས་པའི།

སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས་མི་ལོ་ཧྲིལ་བོ་སུམ་ཅུ་སོ་བཞི་འཁོར་བའི་དུས་དྲན་བཙན་བྱོལ་བོད་མིའི་ལྟེ་གནས་བཞུགས་སྒར་རྡ་རམ་ས་ལ་དང་སུད་སི་ཇེ་ནི་ཝ་སོགས་བོད་མི་གནས་སྡོད་ཀྱི་འཛམ་གླིང་གི་ས་ཕྱོགས་གང་སར་རྣམ་པ་འདྲ་མིན་གྱི་ཐོག་ནས་སྲུང་བརྩི་བྱེད་ཀྱི་ཡོད་པ་ལྟར། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོར་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་དུ། སུའེ་སི་དང་ལིག་ཏེན་སི་ཏེན་བོད་རིགས་ཚོགས་པའི་སྣེ་ཁྲིད་འོག་མི་མང་ལྔ་བརྒྱ་ཙམ་ལྷན་འཛོམས་ཀྱིས་རྒྱ་ནག་གཞུང་གིས་མུ་མཐུད་དུ་བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་གི་ཡོད་ཅེས་ངོ་རྒོལ་སྐད་འབོད་བྱས་ཡོད་ལ་དེ་བཞིན་ཨ་རིའི་རྒྱལ་ས་ཝ་ཤིན་ཏོན་དུ་བོད་མི་ཚོས་དུས་དྲན་སྲུང་བརྩི་གི་མཛད་སྒོའི་ཐོག་བྱང་ཨ་རིའི་སྐུ་ཚབ་དོན་གཅོད་མཆོག་གིས་མི་རབས་གསར་བའི་བུ་ཕྲུག་ཚོར་རང་གི་ཕ་མེས་ནས་ཡོད་པའི་རིག་གཞུང་རྒྱུད་སྤྲོད་ཐུབ་ན ྋགོང་ས་མཆོག་ལ་བཀའ་དྲིན་རྗེས་དྲན་ཡག་ཤོས་དེ་རེད་ཅེས་གསུངས་ཡོད། གོང་བཤད་བཞིན་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་གནང་ནས་ལོ་སོ་བཞི་འཁོར་བར་བོད་མིའི་སྒྲིག་འཛུགས་ཀྱི་གཞུང་དམངས་གཉིས་ཀས་དུས་དྲན་སྲུང་བརྩི་གནང་ཡོད་པ་བཞིན་རྒྱ་གར་ལྷོ་བྱང་གཉིས་ཀའི་བོད་མི་འདུས་སྡོད་ཀྱི་ས་གནས་གང་སར་དོ་གལ་ཆེན་པོའི་སྒོ་ནས་སྲུང་བརྩི་གནང་ཡོད་ལ་དེ་བཞིན་ཨ་རི་དང་ཁེ་ན་ཌ་ཡོ་རུབ་རྒྱལ་ཁབ་ཁག་ཐེ་ཝན་སོགས་ནས་ཀྱང་སྲུང་བརྩི་གནང་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། བོད་ཀྱི་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་ཀྱིས་ནིའུ་ཡོག་ཏུ་བོད་རིགས་གཞོན་སྐྱེས་ཚོ་ལ་འཇིགས་བྲལ་གློག་བརྙན་སྐོར་དང་འབྲེལ་ནས་བོད་ནང་གི་གནས་སྟངས་སྐོར་ངོ་སྤྲོད་གནང་ཡོད་པའི་ཐད་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་ཆོས་ལོབ་ཆོས་འཕེལ་གྱིས་ནིའུ་ཡོག་ནས་གནས་ཚུལ་བཏང་བར་གསན་རོགས་གནང། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་དང་སྟབས་བསྟུན་ནས། བོད་རང་བཙན་སློབ་ཕྲུག་ཚོགས་པས་གོ་སྒྲིག་ཞུས་ཏེ། ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་ཉིན་གྱི་དགོང་དྲོར། ཨ་རིའི་ནིའུ་ཡོག་གྲོང་ཁྱེར་དུ་ཡོད་པའི་ཧི་མ་ལ་ཡའི་དཔེ་མཛོད་ཁང་དུ། བོད་ཀྱི་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་ཀྱིས་ཕྱི་ལོ་ཉིས་སྟོང་བརྒྱད་ལོར་ཕབ་སྐྲུན་བྱས་པའི་འཇིགས་བྲལ་གློག་བརྙན་དེ་བོད་རིགས་གཞོན་སྐྱེས་ཁག་ཅིག་ལ་བསྟན་ནས་གློག་བརྙན་དེ་དང་འབྲེལ་ནས་དྲི་བ་དྲིས་ལན་སོགས་བྱས་གནང་སོང། རྒྱུ་མཚན་ང་ལ་སྐད་ཆ་བཤད་རྒྱུ་དང་ད་ཡང་བཤད་གཏང་རྒྱུ་ག་འདྲས་ཡིན་ནམ་མིའི་གདོང་པ་སྟོན་ནས་དེ་འདྲས།

བོད་རིགས་གཞོན་སྐྱེས་ཚོས་ངོ་རྒོལ་སྐབས་ཞི་བ་མཚོན་པའི་བོད་ཕྱི་ལོགས་སུ་ངོ་རྒོལ་གྱི་ལས་འགུལ་སྤེལ་བ་འདིས་རྒྱ་ནག་གཞུང་ལ་གནོད་ཀྱི་ཡོད་པ་གསལ་པོ་ཡིན་པ་དང། མ་འོངས་པར་ལས་འགུལ་སྤེལ་ཕྱོགས་ཡར་རྒྱས་གཏོང་དགོས་པའི་བསམ་འཆར་ཁག་ཅིག་བཏོན་གནང་སོང། ཁྱེད་ཀྱིས་མང་པོ་ཅིག་གི་ཡུལ་ན་ལས་ཀྱི་ས་མ་ཏར་གྱི་ཁ་མང་པོ་ཅིག་ལ་འགན་ཁུར་ཆེན་པོ་ཅིག་ལ་རྒྱལ་ཁའི་ཆོས་ཚད་རེད་ད་རྒྱལ་སྤྱོད་གི་མི་རིགས་ཅིག་ཆགས་ཡོད་རེད། ང་འགན་ཁུར་ཡོད་ཟེར་དེ་གའི་འདུ་ཤེས་གཅིག་དགོས་འདུག་ང་བོད་པ་ཡིན་ཟེར་ན་འགན་ཁུར་གཅིག་ཡོད་རེད་ཟེར་དེ་གའི་འདུ་ཤེས་ད་ཤུགས་ཆེན་པོ་དགོས་འདུག་ང་ཚོ་ཚང་མ་ལ་དེ་གཅིག་བྱས་དང་ན་གཞན་གྱི་ལྟ་བྱེད་མང་པོ་འདུག་ད citizen ཅིག་ལ་སོ་སོའི་ཐོབ་ཐང་དེ་བེད་སྤྱོད་བཏང་ནས་བོད་ཀྱི་སྒང་ལ་ལས་ཀ་ག་རེ་བྱེད་དུས་དེ་ལྟ་ཡག་བྱེད་འདུག་དང་ན་གཞན་ང་ཚོ་སྐད་ཡིག་དང་དེ་ཚོའི་སྒང་ལ་བདག་པོ་རྒྱག་ཡ་ད་སྐད་ཡིག་དེ་རྩ་ཆེན་པོ་རེད་ལྷག་པར་དུ་ད་ལྟ་གི་དུས་སྐབས་དེ་ན་ཧ་ཅང་ཛ་དྲག་པོ་རེད་ད

དེ་ང་ཚོ་རང་བཞིན་གྱི་ད་ཕྱོགས་མང་པོ་ཅིག་འགྲོ་གི་རེད་དེ་ད་ཧ་ལས་པའི་ད་ཅིག་གཙང་མ་གི་གདན་ས་བཅོས་དགོས་དེ་གལ་ཆེན་པོ་ཟེར། ཡང་ཁོང་ཨ་རིའི་རང་དབང་ལུང་པར་འབྱོར་ནས་བཟའ་ཚང་དང་ལྷན་བསྡད་ཡོད་པ་དང་ད་ལྟ་ཡང་ཁོང་སྒེར་གྱི་ཨ་མར་ཐུག་འཕྲད་བྱེད་རྒྱུ་མཚོན་པའི་དཀའ་ངལ་མང་པོ་ཞིག་ཡོད་ཀྱང། བོད་དོན་འཐབ་རྩོད་ཀྱི་ནུས་པ་འདོན་རྒྱུའི་སེམས་ཤུགས་རྒྱུན་གནས་ཡིན་པ་འགྲེལ་བརྗོད་གནང་བ་དང། བོད་རིགས་གཞོན་སྐྱེས་ཚོ་ནི་ཤེས་ཡོན་དང་བསམ་བློ་གང་ཐད་ནས་ཡར་རྒྱས་ཕྱིན་ཡོད་པས། བོད་ཀྱི་སྐད་ཡིག་དང་རིག་གཞུང་བདག་པོ་རྒྱག་རྒྱུའི་ཆེད་དུ་ཤུགས་རྒྱག་དགོས་པའི་སྐོར་གྱི་འགྲེལ་བརྗོད་གནང་འདུག། ཁོང་གིས་གཞོན་སྐྱེས་ཚོས་བཏོན་པའི་དྲི་བ་ཁག་ཅིག་ལ་ལན་འདེབས་གནང་གྲུབ་རྗེས། མཇུག་ཏུ་བོད་རང་བཙན་སློབ་ཕྲུག་ཚོགས་པས་ཁོང་ལ་ཐུགས་རྗེ་ཆེ་ཞེས་ཁ་བཏགས་འཐེན་གནང་སོང། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཅོ་ལི་ཆོས་འཕེལ་ཡིན།

ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་པའི་དུས་དྲན་དེ་བལ་ཡུལ་དུ་སྲུང་བརྩི་ཞུ་བར་དམ་དྲག་དང་འབྲེལ་བོད་མི་ལྔ་འཛིན་བཟུང་བཀག་ཉར་བྱས་འདུག་བལ་ཡུལ་གྱི་རྒྱལ་ས་ཀ་ཐ་མན་གྲུའུ་གི་བོད་མིའི་བདེ་དོན་ལས་ཁུངས་ཀྱི་གོ་སྒྲིག་འོག་བལ་ཡུལ་གྱི་རྒྱལ་ས་ཀ་ཐ་མན་གྲུའུ་ནང་རྟེན་གཞི་བྱས་པའི་འཕགས་ཤིང་བྲག་དཀར་དགོན་པར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་འཛམ་གླིང་ནང་སྙན་གྲགས་ཆེ་བའི་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་དེ་ལོ་སུམ་ཅུ་སོ་བཞི་འཁོར་བའི་དུས་དྲན་སྲུང་བརྩི་གྲ་སྒྲིག་བྱས་ཡོད་ཀྱང་བལ་ཡུལ་ཉེན་རྟོག་པའི་དམ་དྲག་གིས་དུས་དྲན་གྱི་གཞུང་འབྲེལ་མཛད་སྒོ་འཚོག་ཏུ་མ་བཅུག་པར། བལ་ཡུལ་ཉེན་རྟོག་པའི་ལས་དོན་བྱེད་ཕྱོགས་ཐད་བརྙན་ལེན་དང་པར་བརྒྱབ་པའི་ཉེས་མིང་འོག་བོད་མི་ལྔ་འཛིན་བཟུང་བྱས་ཏེ་ཉིན་དེའི་ཕྱི་དྲོ་གློད་གྲོལ་བཏང་ཡོད་པ

འཕགས་ཤིང་བྲག་དཀར་དགོན་པར་བོད་མི་མང་དག་ཅིག་གོང་ས་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་ཀྱི་དུས་དྲན་སྲུང་བརྩི་ཞུ་བར་ཕེབས་ཡོད་ཀྱང་བལ་ཡུལ་གཞུང་གི་དྲག་ཆས་ཉེན་རྟོག་པ་ལྔ་བཅུ་ཙམ་ཆེད་གཏོང་གིས་བོད་མི་དེ་དག་རང་རང་ས་གནས་སུ་ཕྱིར་ལོག་བཏང་ཡོད་པ་རེད་ལ་དྲག་ཆས་ཉེན་རྟོག་པ་སུམ་ཅུ་ཙམ་བལ་ཡུལ་དུ་ཡོད་པའི་རྒྱ་ནག་གཞུང་ཚབ་ཁང་གི་ཉེ་འཁྲིས་སུ་འགྲེམས་འཇོག་བྱས་ཡོད་པ་མ་ཟད་བལ་ཡུལ་གྱི་མཆོད་རྟེན་ཆེན་མོ་བྱ་རུང་ཁ་ཤོར་གྱི་གཡས་གཡོན་དུ་སྒྲིག་ཆས་མ་གོན་པའི་ཉེན་རྟོག་པ་བརྒྱ་ཙམ་འགྲེམས་འཇོག་བྱས་ཡོད་པའི་སྐོར་བཀོད་ཡོད་པ་རེད། འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་བཟང་པོ་ལགས་ཀྱིས་ས་གནས་ཀྱི་གནས་ཚུལ་མུ་མཐུད་དུ་ངོ་སྤྲོད་གནང་བར་གཞིགས་ན་སྔ་ལོ་རྒྱལ་ས་ཀ་ཐ་མན་གྲུའུ་རུ་གོང་ས་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས་གཞུང་འབྲེལ་མཛད་སྒོ་འཚོགས་ཡོད་ཀྱང་ད་ལོ་འཚོག་ཏུ་བཅུག་མེད་པ་དེས་བལ་ཡུལ་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་གསལ་ཁ་བཏོན་ཡོད་པ་རེད་ལ་འོན་ཀྱང་ཇོ་ལ་ཁེལ་བོད་མིའི་གཞིས་ཆགས་དང་སྤོག་ར་བོད་མིའི་གཞིས་ཆགས་སོགས་སུ་བོད་མི་རྣམས་ཀྱིས་གོང་ས་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་ཀྱི་མཛད་སྒོའི་དུས་དྲན་སྲུང་བརྩི་བྱས་ཡོད་པ་འགྲེལ་བརྗོད་གནང་ཡོད། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་དང་བསྟུན་ནས་སྙིང་སྟོབས་ཅན་གྱི་གཞིས་བཞུགས་རྩོམ་པ་པོ་ནགས་ཚང་ནུས་བློ་ལགས་ཀྱི་ལོ་རྒྱུས་དེབ་ཕྲེང་གཉིས་པ། ནགས་ཚང་གཞོན་ནུའི་རང་མཚང་ཞེས་པ་དེ་འགྲེམ་སྤེལ་མཛད་སྒོ་གནང་འདུག་དཔེ་དེབ་འདི་ལ ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་ཆེ་བརྗོད་སྩལ་ཞིང་དམིགས་བསལ་མཇལ་ཁའི་སྐབས་སུ་མགོན་པོ་གང་ཉིད་ཀྱིས་ཐུགས་དགྱེས་ཚོར་ཆེན་པོ་མཛད་པར་འབྲེལ་ཡོད་ཐམས་ཅད་ལ་དགའ་ཚོར་དཔག་མེད་སྐྱེས་ཡོད་པ་བརྗོད་འདུག། རྩོམ་པ་པོ་ནགས་ཚང་ནུས་བློ་ལགས་ནི་རང་རེའི་གཉན་འཕྲང་ཆེ་བའི་དུས་སྐབས་འདི་ཡི་སྔ་ཕྱི་བར་གསུམ་གྱི་གནས་ཚུལ་མང་པོ་ཞིག་མཐོང་ཐོས་མྱོང་གསུམ་བྱུང་མཁན་གྱི་བདེན་དཔང་མི་སྣ་གལ་ཆེན་ཞིག་ཡིན་པ་དང་ཁོང་གི་ལོ་རྒྱུས་དེབ་ཕྲེང་དང་པོ་ནགས་ཚང་ཞི་ལུའི་སྐྱིད་སྡུག་ལས། ཁོང་ཉིད་ཆུང་དུས་སུ་རྒྱ་ནག་གི་བཙན་འཛུལ་དང་བོད་མིའི་འགོག་རྒོལ་ཁྲོད་ཀྱི་དམག་འཁྲུག་གི་འཇིགས་པ་དང་བཙོན་འཇུག་གི་མནར་གཅོད་མུ་གེའི་སྡུག་བསྔལ་སོགས་ཀྱི་གནས་ཚུལ་ཞིབ་ཚགས་བཀོད་ཡོད་པ་རེད། ཡང་ཁོང་གི་ལོ་རྒྱུས་དེབ་ཕྲེང་གཉིས་པ་ནགས་ཚང་གཞོན་ནུའི་རང་མཚང་ཞེས་པ་འདི་ནི་དེབ་ཕྲེང་སྔ་མའི་མཇུག་འཕྲོ་ཡིན་པ་དང་ཁོང་གིས་དཔེ་དེབ་འདི་ནི་ནགས་ཚང་བུ་རབས་ཚ་རྒྱུད་རྣམས་ཀྱིས་རང་མཚང་གསལ་བ་དང་རང་ཚུགས་སྲུང་འཛིན་བྱ་དགོས་པའི་དྲན་སྐུལ་ཆེད་བྲིས་པ་ཡིན་པ་བརྗོད་ཡོད་ལ་ཤོག་གྲངས་ཉིས་བརྒྱ་ར་དྲུག་ཅུ་རེ་དགུ་ཡོད་འདུག་དེ་ཡང་དཔེ་དེབ་འགྲེམས་སྤེལ་དབུ་འབྱེད་ཀྱི་མཛད་སྒོའི་ཐོག་བོད་ཀྱི་འགྲོ་བ་མིའི་ཐོབ་ཐང་ལྟེ་གནས་ཁང་གིས་ནགས་ཚང་ནུས་བློ་ལགས་ཀྱི་ལོ་རྒྱུས་དེབ་ཕྲེང་གཉིས་པ་ནགས་ཚང་གཞོན་ནུའི་རང་མཚང་ཞེས་པ་ཞུ་དག་དང་འགྲེམས་སྤེལ་ཞུ་རྒྱུའི་གོ་སྐབས་ཐོབ་པར་དགའ་སྤྲོ་ཆེན་པོ་བྱུང་ཡོད་ཅེས་བརྗོད་ཡོད་པ་རེད། ཧོང་ཀོང་ས་གནས་གྲོས་ཚོགས་ཀྱི་འཐུས་མིར་འོས་ཤོག་འཕེན་པའི་ནང་ཞུགས་མཁན་ལོ་རྒྱུས་ཐོག་ཉུང་ཤོས་དེ་ཆགས་པ་མ་ཟད་དམངས་གཙོའི་ཕྱོགས་ཁག་གི་མི་སྣ་འོས་འདེམས་ནང་ཞུགས་རྒྱུ་བཀག་སྡོམ་བྱས་འདུག། ཚེས་བཅུ་གཅིག་ཉིན་ཧྥ་རན་སིའི་གསར་སྤེལ་ཁང་གིས་གནས་ཚུལ་སྤེལ་བ་ལྟར་ན་རེས་གཟའ་ཟླ་བའི་ཉིན་བརྗོད་ན་ཧོང་ཀོང་ནང་ཐོག་མའི་རྒྱལ་གཅེས་པ་ཟེར་བའི་ས་གནས་ཀྱི་གྲོས་ཚོགས་འཐུས་མིར་འོས་ཤོག་འཕེན་མཁན་ནང་ཞུགས་ཚད་བརྒྱ་ཆ་ཉི་ཤུ་རྩ་བདུན་དང་ཚེག་ལྔ་ཡིན་འདུག་དེ་ནི་ཧོང་ཀོང་ནང་ཕྱོགས་འགལ་ཚོགས་པ་གང་ཡང་ཞུགས་མི་ཆོག་པ་བཟོས་པའི་རྗེས་སུ་ས་གནས་གྲོས་ཚོགས་འཐུས་མིར་འོས་ཤོག་འཕེན་མཁན་ཆེས་དམའ་ཤོས་དེ་ཆགས་ཡོད་པ་རེད། ས་གནས་གྲོས་ཚོགས་ཀྱི་འོས་འདེམས་ཐེངས་སྔོན་མ་དེ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་གནང་ཞིང་སྐབས་དེར་ཧོང་ཀོང་ནང་གཞི་རྒྱ་ཆེ་བའི་དམངས་གཙོའི་ངོ་རྒོལ་ལས་འགུལ་སྤེལ་བའི་དུས་ཡིན་པས་སྐབས་དེར་འོས་ཤོག་འཕེན་མཁན་ལོ་རྒྱུས་ཀྱི་ཟིན་ཐོ་མཐོ་ཤོས་བསྐྲུན་ཏེ་བརྒྱ་ཆ་བདུན་ཅུ་དོན་གཅིག་བར་སླེབས་ནས་དམངས་གཙོའི་ཕྱོགས་ཁག་ལ་རྒྱལ་ཁ་ཆེན་པོ་ཐོབ་ཡོད་པ་རེད། ཡིན་ན་ཡང་རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་ཧོང་ཀོང་ནང་རྒྱལ་ཁབ་བདེ་འཇགས་ཁྲིམས་གཞི་ཟེར་བ་ལག་བསྟར་བྱས་པ་ནས་བཟུང་ངོ་རྒོལ་ལས་འགུལ་ནང་ཞུགས་མཁན་ལ་དྲག་གནོན་ཆེན་པོ་བྱས་ཏེ་ཆབ་སྲིད་ལ་བློ་དཀར་མིན་གྱི་ཚད་གཞི་བཟུང་ནས་གཞུང་ཞབས་པ་ལས་ཀ་ནས་ཕྱིར་འཕུད་སོགས་དྲག་གནོན་བྱེད་བཞིན་པ་རེད། ད་ལྟའི་ཧོང་ཀོང་ས་གནས་གཞུང་གི་འགོ་ཁྲིད་ཇོན་ལི་ནས་ད་ལོའི་འོས་འདེམས་དེ་ནི་རྒྱལ་གཅེས་པས་ཧོང་ཀོང་དབང་བསྒྱུར་གྱི་རྩ་དོན་གཏན་འབེབས་ཀྱི་ལག་ལེན་མཐའ་མ་དེ་ཡིན་ཚུལ་དང་རྗེས་ཕྱོགས་ས་གནས་གྲོས་ཚོགས་དེ་སྔོན་མའི་གྲོས་ཚོགས་ནང་བཞིན་མ་ཡིན་པར་གཞུང་གི་འཛིན་སྐྱོང་ལ་གཏོར་བརླག་དང་ཧོང་ཀོང་རང་བཙན་སྒྲོག་མཁན་དང་རྒྱལ་ཁབ་ཀྱི་བདེ་འཇགས་ལ་ཉེན་ཁ་ཅན་གྱི་གར་སྟེགས་ཤིག་བྱེད་དུ་འཇུག་རྒྱུ་མིན་ཚུལ་བརྗོད་འདུག་ཡིན་ན་ཡང་ཧོང་ཀོང་གཙུག་ལག་སློབ་ཆེན་གྱི་སློབ་དཔོན་ཇོན་སྦུར་སི་ནས་ཐེངས་འདིར་ས་གནས་གྲོས་ཚོགས་འཐུས་མིར་འོས་ཤོག་འཕེན་མཁན་ཉུང་ཤོས་ཆགས་པ་ལས་མི་མང་གིས་ས་གནས་གྲོས་ཚོགས་འཐུས་མིས་རང་ཉིད་ཀྱི་བསམ་འདུན་བརྗོད་ཐུབ་ཀྱི་ཡོད་མེད་ཐད་ཐེ་ཚོམ་ཟ་བའི་རྟགས་རེད་ཟེར། དེ་བཞིན་ཧོང་ཀོང་སྦབ་ཏི་སི་ཊི་སློབ་ཆེན་གྱི་ཆབ་སྲིད་རིག་པ་ཁྲུན་ཆིན་མེན་ནས་འོས་ཤོག་འཕེན་མཁན་གྱི་བསྡུར་ཚད་དེ་ཡིས་ཧོང་ཀོང་ས་གནས་གཞུང་ལ་ངོ་ཚ་ཆེན་པོ་བཟོས་པ་རེད་ཟེར། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། དེ་རིང་གི་ཁ་བ་ཅན་གྱི་ལེ་ཚན་ནང་དུ། འབྲས་སྤུངས་སྒོ་མང་གྲྭ་ཚང་གི་ཨ་མདོ་མཁན་ཆེན། དགེ་འདུན་རྒྱ་མཚོའི་རྣམ་ཐར་ལས། དགའ་ལྡན་ཕོ་བྲང་གཞུང་དང་འབྲེལ་ཡོད་ཀྱི་ལོ་རྒྱུས་ཁག་ཅིག་གི་ཚན་པ་གཉིས་པ་སོག་པོ་ཇུན་གར་གྱི་དབང་བསྒྱུར་སྐོར་ལ་བསོད་ནམས་ཚེ་རིང་གིས་ངོ་སྤྲོད་ཞུ་བར་གསན་རོགས་གནང།
མཁན་ཆེན་དགེ་འདུན་རྒྱ་མཚོ་ནི་ལོ་སུམ་བརྒྱ་ལྷག་གི་གོང་ལ་ཨ་མདོ་རེབ་གོང་དུ་འཁྲུངས་ཤིང། དགུང་ལོ་ཉི་ཤུ་རྩ་དྲུག་གི་ཐོག་ནས་ལྷ་སར་སོང་སྟེ་འབྲས་སྤུངས་སྒོ་མང་གྲྭ་ཚང་གི་ཆོས་སྒོར་ཞུགས་ནས་དགེ་བཤེས་ལྷ་རམས་པ་བླངས། གཙང་གི་དཔལ་འཁོར་ཆོས་སྡེ་དགོན་པ་གི་མཁན་པོ་རུ་བཞུགས། དབུས་གཙང་དུ་ཁྱོན་བསྡོམས་མི་ལོ་ཉི་ཤུ་རྩ་བརྒྱད་ལ་བཞུགས་པའི་རྗེས་སུ་ཆིག་སྟོང་བདུན་བརྒྱ་སུམ་ཅུ་སོ་གཉིས་ཀྱི་ལོར་ཕྱིར་ཕ་ཡུལ་རེབ་གོང་དུ་ཕེབས། རོང་བོ་དགོན་ཆེན་གྱི་ཁྲི་ལ་སྔ་ཕྱིར་ལོ་བཅུ་གཉིས་བཞུགས་ཏེ་མཐར་དགུང་ལོ་བརྒྱད་ཅུ་གྱ་བདུན་གྱི་སྟེང་ནས་དགོངས་པ་རྫོགས་པ་ཞིག་རེད། མཁན་ཆེན་དགེ་འདུན་རྒྱ་མཚོ་དབུས་གཙང་དུ་བཞུགས་པའི་རིང་ལ་ཁོང་གིས་སོག་པོ་ལྷ་བཟང་ཧན་གྱི་ཉམས་རྒུད་དང་འཇུན་གར་གྱི་དམག་དཔུང་གིས་བོད་ལ་བཙན་འཛུལ། དེ་ནས་མན་ཇུ་གོང་མ་གྱི་དམག་དཔུང་བོད་དུ་ཡོང་བ་བཅས་བོད་ཀྱི་ལོ་རྒྱུས་ཐོག་གི་ཆབ་སྲིད་ཀྱི་དུས་འགྱུར་ཆེན་པོ་གསུམ་དངོས་སུ་མཐོང་ཐོས་བྱུང་ཡོད་པ་མ་ཟད་ད་དུང་ཁོང་སྐུ་དངོས་ཀྱིས་རྒྱལ་བོ་ལྷ་བཟང་ཧན་དང་འཇུན་གར་གྱི་དམག་དཔོན་བོད་སྡེ་བ་གཞུང་གི་བཀའ་བློན་རྣམ་པ་ཚོ་དང་མཉམ་དུ་བོད་ཀྱི་བསྟན་པ་ཆབ་སྲིད་ཀྱི་ལས་དོན་ཡང་མཛད་ཡོད། གནས་ཚུལ་འདི་དག་ནི་ཁོང་གི་རྣམ་ཐར་དཔེ་རྙིང་ཞིག་ལོ་ཁ་ཤས་ཀྱི་གོང་ལ་དཔར་སྐྲུན་བྱས་པའི་ནང་དུ་ཞིབ་ཕྲ་ཞིག་བཀོད་ཡོད། སོག་པོ་འཇུན་གར་གྱིས་བོད་ལ་བཙན་འཛུལ་བྱས་ཏེ་ལོ་བཞི་ཙམ་ལ་སྲིད་དབང་བཟུང་བའི་སྐོར་བཤད་སྐབས་རྩིས་དཔོན་ཞྭ་སྒབ་པ་གི་སྲིད་དོན་རྒྱལ་རབས་ཀྱིས་གཙོ་བྱས་པའི་ཡོངས་གྲགས་ཀྱི་བཤད་ཚུལ་ཞིག་ནི་འཇུན་གར་གྱི་དམག་དཔུང་གིས་ལྷ་བཟང་ཧན་སོགས་ཕམ་པར་བཏང་རྗེས་སྟག་རྩེ་ཞབས་དྲུང་ཟེར་བའི་ལོ་ལོན་ཞིག་བོད་ཀྱི་སྲིད་སྐྱོང་ལ་བསྐོས་པ་དང། ཕོ་བྲང་པོ་ཏཱ་ལ་ནི་རྣམ་རྒྱལ་གྲྭ་ཚང་གི་དགེ་འདུན་ཚང་མ་སྐྱིད་ཆུ་གི་ཁར་ཁྲིད་ནས་ན་བཟའ་རྣམས་བཤུས་སྐྱ་ཆས་གཡོགས་ཏེ་རང་རང་གི་ཡུལ་ལ་བཏང། དེ་ནས་ལྷ་བཟང་ཧན་གྱི་སྐབས་ཀྱི་བོད་གཞུང་གི་དཔོན་པོ་སྐོར་ཞིག་འཛིན་བཟུང་བྱས་པ་དང་དེའི་ལྷག་མ་གི་བོད་གཞུང་གི་གཞུང་ཞབས་པ་རྣམས་པོ་ཏཱ་ལར་བོས་ནས་ལྷ་བཟང་ཧན་གྱིས་ཁྲི་འདོན་བྱས་པའི་པད་དཀར་འཛིན་པ་ཡེ་ཤེས་རྒྱ་མཚོ་ཞེས་པ་དེ་རྒྱལ་དབང་ལྔ་བ་གི་ཡང་སྲིད་ཡིན་མིན་གྱི་སྐོར་ལ་གྲོས་བསྡུར་བྱེད་དུ་བཅུག་པའི་མཐར། དེ་ཡང་སྲིད་མིན་པར་ཐག་བཅད། ལྷ་བཟང་ཧན་གྱིས་རྒྱལ་བ་ཚངས་དབྱངས་རྒྱ་མཚོ་གི་ཚབ་ཏུ་ཁྲི་འདོན་བྱས་པའི་པད་དཀར་འཛིན་པ་ཡེ་ཤེས་རྒྱ་མཚོ་ནི་སྐབས་དེར་པོ་ཏཱ་ལར་བཞུགས་ཡོད་པ་པོ་ཏཱ་ལ་ནས་བཟུང་སྟེ་ལྕགས་པོ་རིར་བཙོན་དུ་བཅུག་ཅེས་དང། ཡང་དེ་ནས་དབུས་གཙང་གི་བླ་དཔོན་ཚང་མར་ཚོགས་འདུ་བསྡུས་ཏེ་རྙིང་མ་གི་ཆོས་རྩ་ནས་བྱེད་མི་ཆོག་པ་དང། རྙིང་མ་གི་སྐུ་གསུང་ཐུགས་རྟེན་རྣམས་གཏོར་དགོས་ཞེས་ཁྲིམས་བསྒྲགས་པ་དང། དགོང་མོ་དེར་རྙིང་མ་གི་དགོན་པ་སྨིན་གྲོལ་གླིང་གི་ལོ་ཆེན་དྷརྨ་ཤྲཱི་སོགས་རྙིང་མ་གི་བླ་མ་ཁག་ཅིག་བཟུང་ནས་སྐྱིད་ཆུ་གི་འགྲམ་དུ་དྲུད་ནས་དེར་སྐེ་བཅད་ནས་བསད། ད་དུང་ལྷ་བཟང་ཧན་གྱི་སྐབས་ཀྱི་བོད་གཞུང་གི་དཔོན་པོ་ཆང་ཁྱིམ་པ་སོགས་ཀྱང་བསད། རྙིང་མ་གི་སྒྲུབ་གནས་མང་བོ་གི་སྒོ་བཅད། ཆུ་ཤུར་ཐར་བ་གླིང་སོགས་རྙིང་དགོན་ཁག་ཅིག་གཏོར། སྨིན་གྲོལ་གླིང་གི་ཆོས་དཔེ་ཡོད་ཚད་ས་ཕུང་ལྟར་སྤུངས་ནས་དེའི་སྟེང་ཕར་འགྲོ་ཚུར་འགྲོ་བྱེད་དུ་བཅུག། གདན་ས་གསུམ་དང་བཀྲ་ཤིས་ལྷུན་པོ་བཅས་ཀྱི་དགོན་པ་གི་འགྲམ་དུ་ཡོད་པའི་གྲོང་རྣམས་རྒྱང་རིང་བོར་བཤིག་པ་སོགས་བརྡབ་གསིག་དང་འཁྲུག་བསླངས་ཤིན་ཏུ་ཆེ་བ་བྱུང་ཞེས་སྲིད་དོན་རྒྱལ་རབས་ཀྱི་ནང་དུ་བྲིས་ཡོད། རྩིས་དཔོན་ཞྭ་སྒབ་པ་སོགས་ཀྱི་བཤད་ཚུལ་འདིའི་གཞི་འཛིན་ས་ནི། སྐབས་དེའི་དངོས་ཡོད་ཀྱི་ལོ་རྒྱུས་མི་སྣས་བྲིས་པ་དཔེར་ན་ཀུན་གཟིགས་པཎ་ཆེན་རིན་པོ་ཆེ་བློ་བཟང་ཡེ་ཤེས་ཀྱི་རང་རྣམ་དང། མདོ་མཁར་ཞབས་དྲུང་ཚེ་རིང་དབང་རྒྱལ་གྱིས་བྲིས་པའི་མི་དབང་རྟོགས་བརྗོད་དང་བཀའ་བློན་རྟོགས་བརྗོད་སོགས་ཡིན། སྐབས་དེར་ཇུན་གར་ཚོས་སོག་པོ་ལྷ་བཟང་ཧན་བསད་པ་དང། རྙིང་མ་གི་གྲུབ་མཐའ་ལ་སྡང་ཟུག་བྱས་པ་ལ་ལོ་རྒྱུས་ཀྱི་རྩོད་པ་ཅི་ཡང་མེད། མཁན་ཆེན་དགེ་འདུན་རྒྱ་མཚོ་ཚང་གི་རྣམ་ཐར་ལས་ཀྱང་ཇུན་གར་གྱིས་རྙིང་མར་སྡང་ཟུག་བྱས་པ་ཤེས་ཐུབ་པ་ཞིག་ནི་ཇུན་གར་གྱི་བཀོད་འདོམས་ཀྱི་འོག་ཏུ་དགའ་ལྡན་ཕོ་བྲང་གི་སྡེ་པ་འཇམ་དབྱངས་མ་དང་མཁན་ཆེན་དགེ་འདུན་རྒྱ་མཚོ་རྣམ་པ་གཉིས་ཀྱིས་གཙོ་བྱས་སེ་འབྲས་སོགས་ཀྱི་དགེ་བཤེས་དྲག་རིམ་མང་བོ་པོ་ཏཱ་ལ་ན་བཞུགས་པའི་ལྟ་གྲུབ་རིས་མེད་ཀྱི་སྐུ་གསུང་ཐུགས་རྟེན་མང་བོ་བཞུགས་པ་རྣམས་སོ་སོའི་དབྱེ་འབྱེད་གནང་བར་གདན་འདྲེན་ཞུས་པ་བཞིན་པོ་ཏཱ་ལར་ཕེབས་ནས་ཁོང་ཞག་པོ་ཁ་ཤས་ཤིག་ཏུ་བཞུགས་ནས་རྟེན་རྣམས་ཀྱི་རྣམ་དབྱེ་མཛད་ཅེས་བྲིས་ཡོད་པ་ལྟར། དེ་ནི་རྩེ་ཕོ་བྲང་པོ་ཏཱ་ལར་བཞུགས་པའི་རྙིང་མ་གི་སྐུ་གསུང་ཐུགས་རྟེན་རྣམས་ལོགས་སུ་དགར་རྒྱུ་གི་ཆེད་དུ་ཡིན་པ་ཤེས་ཐུབ་ལ། མཁན་ཆེན་དགེ་འདུན་རྒྱ་མཚོ་ཚང་ལ་དེ་ལྟར་དབྱེ་བ་འབྱེད་པའི་འགན་ཁུར་སྤྲད་ཡོད་པའང་ཤེས་ཐུབ། རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བསོད་ནམས་ཚེ་རིང་གིས་གཙོ་སྐྱོང་གནང་བཞིན་པའི་ཁ་བ་ཅན་ཞེས་པའི་ལེ་ཚན་དེ་ཡིན། ཞུ་སྙན་རྣམ་པ་ཚོས་མུ་མཐུད་དུ་ལེ་ཚན་འདིར་བསྙན་གཞོགས་གནང། ཡང་དེ་ནས་ཅང་མ་འགོར་བར་ཇུན་གར་གྱི་དཔོན་པོ་ཚོས་སེ་ར་དང་འབྲས་སྤུངས་དགོན་པ་སོགས་ཀྱི་ཉེ་འགྲམ་དུ་ཡོད་པའི་གྲོང་སྡེ་རྣམས་བཤིག་དགོས་པའི་སྲིད་ཇུས་ཤིག་ལག་བསྟར་བྱས་འདུག་རྩིས་དཔོན་ཞྭ་སྒབ་པས་སྲིད་ཇུས་འདི་ནི་ཇུན་གར་གྱི་སྐྱོན་ཞིག་ཏུ་བརྩིས་ཡོད་པ་གོང་ནས་བཤད་པ་ལྟར་ཡིན། ཡིན་ནའང་མཁན་ཆེན་དགེ་འདུན་རྒྱ་མཚོ་ཚང་གི་རྣམ་ཐར་བཀླགས་པ་ཡིན་ན་དགོན་པ་གི་འཁྲིས་ཀྱི་གྲོང་སྡེ་བཤིག་པ་སོགས་ཀྱི་སྲིད་ཇུས་ཁག་ཅིག་ནི་མཐའ་གཅིག་ཏུ་ཇུན་གར་ལ་ཉེས་འཛུགས་བྱ་འོས་པ་ཞིག་ཨེ་ཡིན་བསམ། སྐབས་དེར་དགོན་པ་དང་སྡེ་བ་གཉིས་ཀྱི་དབར་ལ་བར་ཐག་ཅི་ཙམ་ཞིག་འཇོག་དགོས་པའི་ཚད་གཞི་གཏན་འབེབས་བྱེད་མཁན་གཙོ་བོ་ཞིག་ནི་མཁན་ཆེན་དགེ་འདུན་རྒྱ་མཚོ་ཡིན་ཞིང། ཁོང་གིས་སྐབས་དེའི་གནས་སྟངས་ཀྱི་སྐོར་འདི་ལྟར་བཤད་ཡོད། གཅིག་སྟོང་བདུན་བརྒྱ་བཅོ་བརྒྱད་ཀྱི་ལོར་ཇུན་གར་བའི་དཔོན་པོ་རྣམས་ཀྱིས་གཞུང་ས་རིན་པོ་ཆེར་ཞུས་ནས། སེ་འབྲས་དགེ་གསུམ་སོགས་ཀྱི་དགོན་པ་རྣམས་གྲོང་དང་ཐག་ཉེ་ན་དགོན་པ་གི་ཐ་སྙད་ཆེར་མི་ཐོབ་ཅིང་ཆོས་འདུལ་བ་ནས་གྲོང་དང་དགོན་པ་ཐག་ཉེ་རིང་འདི་ཙམ་གྱིས་དགོན་པར་འཇོག་ལ་འདི་ཙམ་གྱིས་དགོན་པའི་ཐ་སྙད་མི་ཐོབ་པའི་ས་ཚིགས་སམ་ཁྱད་པར་འཇལ་ཚུལ་ཡོད་སྐད་འདུག་པས་འབྲས་སྤུངས་ཀྱི་གྲྭ་ཚང་ཕན་ཚུན་གཉིས་ནས་དེ་འཇལ་ཤེས་པའི་དགེ་བཤེས་སྐུ་ཡོན་ཅན་གཉིས་གདན་འདྲེན་བྱས་ན་ངེད་རང་ཚོས་དཔང་པོ་བྱས་ཏེ་ས་ཚིགས་དེ་འཇལ་དུ་བཅུག་ནས་དགོན་པ་རྣམས་དང་ཧ་ཅང་ཐག་ཉེ་བའི་གྲོང་རྣམས་དགོན་པ་དང་ཐག་རིང་སར་སྤོ་རུ་འཇུག་དགོས་ཞེས་པའི་གཏམ་ཚ་ནན་ཆེན་པོ་བྱས། ལོ་དེའི་སྨོན་ལམ་ཆེན་མོ་གི་ཐོག་ཏུ་གཞུང་ས་ནས་འབྲས་སྤུངས་ཚོགས་ཆེན་དགེ་སྐོས་རྣམས་ལ་བཀའ་ཕེབས་ཏེ། འབྲས་སྤུངས་གྲྭ་ཚང་ཕན་ཚུན་གཉིས་ནས་གྲོང་དང་དགོན་པ་གི་ས་ཚིགས་འཇལ་པ་སོགས་སྐུ་ཡོན་ཡོངས་སུ་རྫོགས་པའི་དགེ་བཤེས་གཉིས་བླ་བྲང་སྟེང་དུ་བཀའ་བློན་རྣམས་ཀྱི་མདུན་དུ་ཕེབས་དགོས་གསུངས་པར། བློ་གསལ་གླིང་ནས་དགེ་བཤེས་གཞུང་ལས་པ་ཏྲེ་བོ་འཁོན་ཐར་ལགས་དང། སྒོ་མང་ནས་མཁན་ཆེན་དགེ་འདུན་རྒྱ་མཚོ་ལ་གྲོང་དང་དགོན་པ་གི་མཚམས་འབྱེད་པ་སོགས་གནང་དགོས་པའི་རྒྱུ་མཚན་བཤད། ཁོང་རྣམ་པ་གཉིས་ཀྱིས་ཀྱང་ཞལ་གྱིས་བཞེས་ཏེ་ལྷ་ས་གི་བླ་བྲང་གི་སྟེང་དུ་ཕེབས། དེར་མཁས་པའི་དབང་པོ་བཀའ་བློན་ཞབས་དྲུང་བ་སོགས་བཀའ་བློན་རྣམས་ཀྱིས་ཁྱེད་རྣམས་གཉིས་ཀྱིས་ཆོས་འདུལ་བ་གི་གཞུང་དང་བསྟུན་ནས་གྲོང་དང་དགོན་པ་གི་ཉེ་རིང་གི་ས་མཚམས་ལེགས་པོ་ཞིག་འབྱེད་པ་གནང་ན་ཇུན་གར་བ་ཚོས་བཀོད་པ་བྱས་བ་ལྟར་ངེད་རང་ཚོས་དགོན་པ་དང་ཧ་ཅང་ཐག་ཉེ་བའི་གྲོང་བ་རྣམས་ཐག་རིང་བོར་སྤོ་རུ་འཇུག་རྩིས་ཡིན་པས་དེའི་ཚད་འཇལ་ལུགས་སོགས་ལ་ཞིབ་འཇུག་གནང་བར་ཞུ་ཞེས་ཞུས། བླ་མ་རིན་པོ་ཆེ་དཔོན་སློབ་རྣམས་གཉིས་ཀྱིས་འདི་ཁེ་ཉེན་ཆེ་ཟེར་བ་འདུག། སླར་ས་ཚིགས་འཇལ་ལུགས་སོགས་ཁུངས་མ་བཙུན་པ་ཞིག་བྱུང་ན་གྲྭ་ས་དང་གྲྭ་ཚང་རྣམས་ཀྱིས་ཞབས་འདྲེན་ཆེན་པོ་བྱེད་པའི་ཉེན་ཁ་ཡོད་པས་ད་མཛོད་དང་འདུལ་བ་གཉིས་འདིའི་སྐོར་ལ་ཚིག་ཟིན་མི་མཐུན་པ་ལྟ་བུ་ཞིག་ཡིན་ནའང་མཁས་པ་འགའ་ཞིག་གིས་དགོངས་པ་མི་འགལ་ཞེས་གསུངས་འདུག་པས་ད་རེས་གྲགས་ཆེ་བའི་དབང་དུ་བྱས་ཏེ་མཛོད་དང་བསྟུན་ནས་འཇལ་ན་ཁ་གསལ་ཞིང་སྟབས་བདེ་བར་འདུག་ཅེས་བཀའ་བགྲོས་མཛད། དེ་ནས་བཀའ་བློན་རྣམས་ལ་ནས་རྡོག་ཆེ་བ་འགའ་ཞིག་ངེད་རྣམ་པ་གཉིས་ལ་གནང་ན་འཇལ་ཨེ་ཤེས་བལྟ་དགོས་ཞེས་གསུངས་ནས་ཁོང་རྣམ་པ་གཉིས་ཀྱིས་མངོན་པ་མཛོད་ལས། སོར་མོ་ཉི་ཤུ་བཞི་ལ་ཁྲུ། ཁྲུ་བཞི་ལ་གཞུ་གང་ངོ། དེ་དག་ལྔ་བརྒྱ་རྣམས་ལ་ནི་རྒྱང་གྲགས་དེ་ལ་དགོན་པར་འདོད་ཅེས་གསུངས་པ་ལྟར། དེའི་རིང་ཚད་འཇལ་བདེ་བའི་ཁྱད་པར་གྱིས་འདོམ་པ་ལྔ་བརྒྱ་ལ་རྒྱང་གྲགས་གཅིག་དང་དེ་ལ་དགོན་པ་ཞེས་ཟེར་བས་ད་ཁྱེད་རང་ཚོས་དེ་ལྟ་བུའི་གཞུ་འདོམ་དང་མཉམ་པའི། ཐག་པ་ཞིག་ཁྱེར་ལ་ཤོག་གསུངས་ནས་ཁྱེར་ཡོང་བར་འདི་ལྟ་བུའི་ཐག་པའི་རིང་ཐུང་ལྔ་བརྒྱ་ལ་འཇོག་ཅེས་དགོན་པ་དང་གྲོང་སྡེ་གཉིས་ཀྱི་བར་ཐག་ནི་འདོམ་པ་ལྔ་བརྒྱ་ལ་གཏན་འཁེལ་བྱས་ཏེ་བར་ཐག་འདོམ་པ་ལྔ་བརྒྱ་ལས་རིང་ན་སྐྱོན་མེད་པ་དང་ཐུང་ན་དགོན་པ་གི་ཉེ་འཁོར་གྱི་གྲོང་སྡེ་དེ་དག་ས་ཆ་གཞན་ལ་སྤོར་དུ་བཅུག་ཡོད་པ་འདྲ། དགོན་གྲོང་གཉིས་ཀྱི་བར་ཐག་འདོམ་པ་ལྔ་བརྒྱ་ལ་གཏན་འཁེལ་བྱས་པ་འདིའི་ཐད་ལ་མཁན་ཆེན་དགེ་འདུན་རྒྱ་མཚོ་ཚང་གིས་འདི་ལྟར་གསུངས་ཡོད། འདི་འདྲའི་ཚད་འཇལ་ལུགས་འདི་ཡང་རང་གི་བློར་གང་ཤར་གྱིས་རང་བཟོ་བྱས་པ་ཞིག་མ་ཡིན་པར་ཀུན་མཁྱེན་གཉིས་པ་མཁས་མཆོག་དབྱིག་གཉེན་གྱི་ལེགས་བཤད་རྨད་དུ་བྱུང་བ་ཆོས་མངོན་པ་མཛོད་ཀྱི་ལུང་དྲངས་ནས་ལུང་དོན་དང་མཐུན་པར་ཁྱེད་རྣམས་ཀྱིས་མཐོང་ས་འདིར་ཚད་འཇལ་བ་ཡིན་པས་ཐུགས་ལ་ངེས་པར་མཛོད་ཅེས་གསུངས་ཡོད་པ་དང། རྣམ་ཐར་དུའང་དེ་ལྟར་གྲོང་དང་དགོན་པ་གི་ས་མཚམས་ཕྲ་ཞིབ་ནས་ལུང་དང་རིགས་པ་གི་རྒྱབ་རྟེན་རྣམ་པར་དག་པ་བཅས་པས་གཏན་ལ་ཕབ་པས་ཆེ་ཕྲ་ཐམས་ཅད་ཤིན་ཏུ་ཡི་རང་བའི་གནས་སུ་བཀོད་དོ་ཞེས་དེ་ནི་བཟང་ཕྱོགས་ཀྱི་སྲིད་ཇུས་ཤིག་ཏུ་བཤད་ཡོད། དེ་བཟང་ཕྱོགས་ཤིག་ཏུ་བརྩིས་པའི་རྒྱུ་མཚན་རྣམས་ལེ་ཚན་རྗེས་མའི་ནང་དུ་ངོ་སྤྲོད་བྱེད་རྒྱུ་ཡིན། དེ་རིང་གི་ལེ་ཚན་གཏོང་མཚམས་འདི་ནས་འཇོག་རྒྱུ་ཡིན། གཟའ་འཁོར་རྗེས་མའི་ད་ལྟའི་དུས་ཚོད་འདིར་རྣམ་པ་ཚོས་སླར་ཡང་མུ་མཐུད་ནས་ལེ་ཚན་འདིར་ཉན་རོགས་ཞུ། ལེ་ཚན་འདི་གོ་སྒྲིག་དང་རྒྱང་བསྒྲགས་བྱེད་མཁན་བསོད་ནམས་ཚེ་རིང་ཡིན། གསན་མཁན་རྣམ་པ་དེ་རིང་གི་ལས་རིམ་བཀོད་སྒྲིག་པ་དང་གསར་འགྱུར་བཤད་མཁན་ལྕགས་མོ་མཚོ་ཡིན་རྩོམ་སྒྲིག་འགན་འཁུར་བ་རིགས་ལྡན་སྒྲོལ་མ་ལགས་ཡིན། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཊོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཆ་ཚང་རྒྱང་སྲིང་ཞུས་ཚར་སོང། ང་ཚོའི་ལས་རིམ་ཁག་བོད་ནང་ཞོགས་པའི་དུས་ཚོད་དྲུག་དང་ཕྱེད་ཀ་ནས་བདུན་པའི་བར་དང་སྔ་དྲོའི་དུས་ཚོད་བཅུ་པ་ནས་བཅུ་ར་ཕྱེད་ཀའི་བར